ཁྱེད་རང SBS བོད་སྐད་ལ་གསན་བཞིན་པ་རེད། གནས་ཚུལ་གཞན་ཁག་ལ་གསན་ཆེད sbs dot com dot au slash tibetan ཐོག་བསྐྱོད་རོགས།
དེ་རིང་ཕྱི་ཟླ་བདུན་པའི་ཚེས་དྲུག་རེས་གཟའ་ལྷག་པ་ཉིན། སི་ནིའི་བོད་རིགས་མཐུན་ཚོགས་ཀྱི་གོ་སྒྲིག་འོག་སི་ནིའི་ནང་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་དགུང་གྲངས་གྱ་བདུན་ལ་ཕེབས་པའི་འཁྲུངས་སྐར་སྲུང་བརྩི་ཞུས་གནང་ཡོད་པ་རེད། ཐེངས་འདི་ནི་འདས་པའི་ལོ་ངོ་བཞི་ཙམ་གྱི་ནང། སི་ནིའི་ཁུལ་ལ་བོད་མི་རྣམས་མཉམ་དུ་འཛོམས་ནས་འཁྲུངས་སྐར་སྲུང་བརྩི་ཞུས་པ་ཐེངས་དང་པོ་དེ་ཆགས་ཡོད་པ་དང། དེ་རིང་འཁྲུངས་སྐར་མཛད་སྒོ་ཐོག་ཨོ་གླིང་སྐུ་ཚབ་དོན་གཅོད་ཀརྨ་སེང་གེ་མཆོག་དང། བོད་མི་མང་སྤྱི་འཐུས་རྡོ་རིང་བསྟན་འཛིན་ཕུན་ཚོགས་ལགས། ས་གནས་ཀྱི་གྲོས་ཚོགས་འཐུས་མི་དང། ས་གནས་ཀྱི་རྫོང་དཔོན་བོད་དོན་རྒྱབ་སྐྱོར་བ་བཅས་ཀྱིས་གཙོས་པའི་བོད་མི་དང་ཕྱི་རྒྱལ་བ་སོགས་ཁྱོན་མི་གྲངས་བདུན་བརྒྱ་ཙམ་མཉམ་ཞུགས་གནང་ཡོད་པ་རེད། དེ་རིང་འཁྲུངས་སྐར་སྲུང་བརྩི་མཛད་སྒོའི་ཐོག་བོད་མི་མང་སྤྱི་འཐུས་རྡོ་རིང་བསྟན་འཛིན་ཕུན་ཚོགས་ལགས་ཀྱིས། རྒྱུན་དུ་ང་ཚོས་གོང་ས་མཆོག་བཀའ་དྲིན་ཆེན་པོ་ཡིན་ཟེར་ནས་ཁ་ནས་བཤད་པ་ཙམ་མ་ཡིན་པར། ལག་ལེན་ཐོག་ནས་བཀའ་དྲིན་རྗེས་དྲན་དང་བོད་ཀྱི་རྩ་དོན་ཆེད་འབད་བརྩོན་བྱས་པ་ཡིན་ན་རྒྱལ་བ་དགྱེས་པའི་མཆོད་སྤྲིན་དེ་ཆགས་ཀྱི་རེད་ཅེས་གསུངས་སོང།

སྐྱབས་མགོན་རིན་པོ་ཆེ་སྐུ་གཟུགས་རྒྱས་པ། ཐུགས་སྤྲོ་བ། རེ་བ། འཕྲོད་བསྟེན་གྱི་ཐོག་ནས་འབད་དེ་སྣང་བརྟགས་མེད་བདེ་བ་ཡིན་དུས། ཕྱོགས་གཅིག་ནས་ང་རང་ཚོ་གི་ཧུར་ཐག་པ་དག་ལུས་སེམས་གཉིས་ཀྱི་ཧུར་ཐག་པ་དག་བོད་མི་ཡོངས་ཀྱིས་ཚང་མས་སྲིད་སྐྱོང་བྱེད་ཐུབ་མ་རེད་ཚང་མས་སྤྱི་འཐུས་ནི་བྱས་བསྡད་ཀྱི་གྲངས་ཀ་དེའི་དང་རྐུབ་བཀྱག་དེ་ཡོད་མ་རེད་དེ་ལས་སོ་སོས་ག་རེ་བྱེད་ཐུབ་ཀྱི་འདུག། རེ་བ། རིག་གཞུང་གི་ཐོག་ནས་རེད། སློབ་སྦྱོང་གི་ཐོག་ནས།

ངས་ཀྱི་ཧིན་རྡི་སྐད་ཐོག་ནས་རྒྱ་གར་མི་རིགས་ལ་བོད་དོན་གནས་ཚུལ་འདི་བཤད་རྒྱག་ཐུབ་པ་བྱེད་ཀྱི་ཡིན། ང་དབྱིན་ཇི་ཤེས་ཀྱི་མེད་དབྱིན་ཇི་ཤེས་ཀྱི་ཡོད་ཙང་དབྱིན་ཇི་ཀྱི་ཐོག་ནས་ངའི་གྲོགས་པོ་ཁྱིམ་མཚེས་འདི་ཡང་བོད་པའི་གནས་ཚུལ་འདི་བཤད་རྒྱག་ཐུབ་པ་བྱེད་ཀྱི་ཟེར་འདི་འདྲས་ཀྱི་བསམ་བློ་ཤུགས་ཆེན་པོ་དེ་ཡོད་པ་ཡིན་ན། ཨ་ནེ་མོ་ནེ་དང་ནེ་ཨོ་ད་ང་གལ་ཆེ་ཐུབ་མ་སོང་དེ་ལ་ཡིན་ན་ང་ལས་གང་ཤེས་པ་གང་ཐུབ་པ་གང་ལྕོགས་པ་དེ་བྱེད་པའི་རྒྱུ་མཚན་ལ་བརྟེན་ནས་ང་ས་ཡིག་གནང་གི་ཤེས་པའི་ཡིན་ན་ལས་བོད་པའི་འཐབ་རྩོད་ནང་ལ་གཅིག་བྱེད་ཐུབ།

ཁྱོད་ལོས་ཀྱིས་ཡོང་བྱས་མི་ཡ། ཨོ། ད་ངས་བྱས་ལ་ཁོ་ཚོས་བྱེད་ཀྱི་རེད་ད། ད་ཁྱེད་ནི་ངས་བྱས་ཀྱི་ཡིན། ངས་བྱས་པ་དེ་ཁོ་ཚོས་མཐོང་གི་ཡོད་རེད། རེ་བ། ཆེ་བོ་རེད་ཆེ་བོ་རེད་ལབ་མོ། བྱས་བྱས་ན་ཀྲུང་གོ་རུ་བ་མི་དེ། དེ་ནས་ཁྱོད་ཚང་མ་ལ་ཡ། ཧུར་ཐག་མ་ཐག་བྱེད་རོགས་གྱིས། ཁ་ཞེ་གཉིས་མེད་ཀྱི་ཐོག་ནས། སོ་སོས་གང་འཇོན་པ་དང་གང་ཐུབ་པ་དེ་བྱས་པ་ཡིན་ན། ཨ་མ། ཚང་མ་ལོ་ཧ་རུ་བོ་རུ་ཡོང་གི་རེད། རྒྱལ་བ་དགྱེས་པའི་མཆོད་སྤྲིན་འདི་འདི་ཆགས་ཀྱི་རེད་དེ་ཡིན་ཁྱོད་ཚང་མ།